ལོ་རེ་ཡི་དམ་གྱི་ལྷ་ནི་འདོན་དུས་ས་མགོ་དེ་མ། བས། སྐྱབས་ཡུལ་གདོད་ནས་འདྲ། བླ་མཆོད་གསོལ་འདེབས་ཀྱི་དུས་གདོད་ནས་འདྲ། སྐྱབས་ཡུལ་རང་ལ་ཐིམ་འདྲ་ཅེས་ཐིམ་ཡོང་པའི་སྒོམ་དུས་རང་གི་སྤྱི་བོ་ནང་ཐིམ་པ་དང། རང་གི་སྡིག་སྒྲིབ་བག་ཆགས་རྣམ་སྨིན་གདོས་བཅས་ཤ་ཁྲག་ཕུང་པོ་དང་བཅས་པ་ནམ་མཁའ་ལ་སྤྲིན་ཡལ་བ་ལྟ་བུ་ཡལ་སོང་བསམ་པ་རེ་མེད་པར་གྱུར་སོང་བསམ་པར་བྱེད། དེ་སྟོང་འགྲོ་བས་སྟོང་པ་དེ་ཆོས་སྐུ་ཡིན་པའི་མོས་པ་བྱེད། ད་དེའི་ངང་ནས། རང་སེམས་བདེ་བ་ཆེན་པོ། བླ་མའི་ཐུགས་ཡིན་འདྲ་སྐྱབས་ཡུལ་གྱི་ཐུགས་ཡིན་འདྲ། འོ་དེ་དང་རང་སེམས་གཉིས་པོ་དབྱེར་མེད་པར་གྱུར་པ་དེ་བདེ་བ་ཆེན་པོ་བསྐྱེད་བདེ་ལྷང་ལྷང་བསྐྱེད། བདེ་བ་ཆེན་པོ་ལོངས་སྐུ་བྱེད། ད་ཡང་བདེ་བ་ཆེན་པོ་ཆོས་སྐུ་བྱེད་ཀྱི་ཡིན་ཨེ་རེད། ཡང། སྐད་ཅིག་དཀྲོང་བསྐྱེད་བྱེད་དགོས་ཡོད་ན་དེའི་ངང་ནས། རང་སེམས་སྟོང་པའི་རང་མདངས་འོད། ལྷ་ཡི་སྐུ་མདོག་དང་མཐུན་པའི་འོད་ཅིག་ལ་ཡར་བསྐྱེད། འོད་དེ་ལོངས་སྐུ་བྱེད། འོད་དེ་ལ་དེ་ནས་ཞལ་དང་ཕྱག་དྲུག་ཡོང་ནས་སྐད་ཅིག་དཀྲོང་བསྐྱེད་ཀྱི་ལྷ་བསྐྱེད་ཡོང་དུས་སྤྲུལ་སྐུ་བྱས་ནས་སྐད་ཅིག་དཀྲོང་བསྐྱེད་ལ་སྐུ་གསུམ་ལམ་འཁྱེར་ཚང་ཡོང་ཡང། འོང་དེ་འདྲ་བྱས་བ་ཡིན་དུས་ད་དེ་ནས་མར་ག་རེ་འདོན་དུས་རེ་དཔེར་ན་ནང་མཆོད་བྱིན་རླབས་བྱེད་དུས་ཨ་ནི་སྟོང་སྦྱང་བྱེད་དགོས་འདུག་པ་སྟོང་པ་ཉིད་དུ་གྱུར། སྟོང་པ་དྲན་དགོས་ཡོད་རེད། སྟོང་པ་ཉིད་དུ་གྱུར་ཟེར་དུས་སྟོང་པ་ཁོ་རང་ནང་མཆོད་གཞི་པའི་བཀའ་ལན་བླུགས་བཞག་པ་དང་བི་ག་གང་ཡོད་པ་དེ་སྟོང་པར་སྦྱངས་སྟོང་ཉིད་དེ་དྲན། སྟོང་པ་དེ་དྲན། སྟོང་པ་དྲན་མཁན་གྱི་སེམས་དེ་བདེ་བ་ཆེན་པོ་བསྐྱེད། བདེ་བ་ཆེན་པོ་དང་སྟོང་པ་གཉིས་དབྱེར་མེད་བྱེད་དུས་བདེ་སྟོང་རེད། ད། སྟོང་པའི་ངང་ལས་ཟེར་དུས་ཡར་སྐྱེས་ཡོང་ཡག་དེ་རླུང་གི་དཀྱིལ་འཁོར་མེ་ཡི་དཀྱིལ་འཁོར་ཐོད་པ་དང་ཆ་ང་དུས་ངང་གང་ག་ལོ། སྐྱེས་ཡག་གི་རྒྱུ་དེ། བདེ་སྟོང་གི་ཡེ་ཤེས་དེ་རེད། བདེ་སྟོང་གི་ཡེ་ཤེས་དེ་ཡང་པའི་འབྲས་དུས། རང་སེམས་བདེ་བ་ཆེན་པོ་དེ་ཡང་པའི་རང་སེམས་ཆོས་སྐུ་འཇིགས་རྡོ་རྗེ་འཇིགས་བྱེད་ཡིན་འདྲ། བདེ་མཆོག་ཡིན་འདྲ། པའི་འབྲས་དུས་ཀྱི་ཆོས་སྐུ་ང་ཡིན་པར་བྱས་ནས། འོ་ད་འབྲས་དུས་ཀྱི་བདེ་སྟོང་གི་ཡེ་ཤེས་ཀྱི་རྒྱུ་ཆ་བྱས་ནས་རྒྱུ་ཆ་དེ་ལས་སྐྱེས་པའི་མོས་པ་བྱེད་དགོས་ཀྱི་ཡོད་དོ། དེ་ག་ནང་བཞིན་རྟེན་བརྟེན་པའི་དཀྱིལ་འཁོར་རེད་ལྷ་རེད་ཚང་མ་ལ་བ་བདེ་སྟོང་གི་ངང་ནས་བསྐྱེད་དགོས་ཡག་ཤ་སྟག་ཅིག་ཡིན། ཙང། པའི་མཐར་མ་སླེབས་བར་དུ། པའི། གཞལ་ཡས་ཁང་རྟེན་དང་བརྟེན་པ་དུར་ཁྲོད་དང་བཅས་པ་མེ་རི་དང་བཅས་པ། ཡང་འབུལ་ཡག་གི་གཏོར་མ་དང་བདུད་རྩི་དང་ཚང་མ་ལ་བདེ་སྟོང་གི་རྣམ་རོལ་དུ་ལྟ་དགོས་པའི་ཤ་སྟག་ཡིན་དུས་བདེ་སྟོང་གི་ག་པར་འགྲོ་ནའང་དྲན་དགོས་པ་རེད་དེ་མ་དྲན་ན། བསྐྱེད་རིམ་དགོས་པ་སྟེ། བདེ་བ་མ་དྲན་ན། ཕར་ཕྱིན་ཐེག་པ་ལས་མ་ཟབ་པ་རེད། སྟོང་པ་མ་དྲན་ན་སང་འཁོར་བའི་གཉེན་པོ་ལ་འགྲོ་མི་ཐུབ་པ་རེད། དེ་འདྲ་ཡིན་ཙང། འདི་རེད་སངས་རྒྱས་ཡེ་ཤེས་ཀྱིས་གསུངས་བ་སློབ་དཔོན་སངས་རྒྱས་ཡེ་ཤེས་ཀྱིས་བསྐྱེད་རིམ་མདའ་ལ། སྒྲུབ་ཐབས་ཀུན་བཟང་གི་ནང་ལ་གསུངས་ཡོད་ཨ་དེ་རེད། ཐ་མལ་རྣམ་རྟོག་རྒྱུན་ལས་གཞན་པ་ཡི་སྲིད་པའི་སྡུག་བསྔལ་ཅི་ཡང་ཡོད་མ་ཡིན་ཟེར་ཡ་ཚིག་དྲུག་ཡོད་རེད་ཨོ་དེ་ནུས་པ་ཆེན་པོ་ཅིག་བསྐྱེད་རིམ་གང་ག་ནང་ལ་དེ་དེ་དྲངས་ནས་འགྲེལ་པ་རྒྱབ་ཡོད་རེད་ཨོ་དེ་ཚོ་བའི་གནད་འགག་ཡོད་ས་ཚོ་ཧ་གོ་བ་ཅིག་ཁོང་དུ་ཆུད་པ་ཅིག་ད་དེ་ཚོ་བསྐྱེད་རིམ་གྱི་སྐབས་སུ་རེད་དེ་ཡིན་ན་འདིའི་སྐབས་སུ་གི་དགོས་རེད་འདི་ད་ལྟ་གཅོད་གཏོང་དུས་བསྐྱེད་རིམ་མ་རེད་བསྐྱེད་རིམ་ད་མ་རེད་དེ་ཡིན་ན་གཅོད་སྐབས་ལ་ཡིན་ན་བདེ་སྟོང་གི་ཉམས་ལེན་བྱེད་དགོས་ཡ་ཅིག་ཡོད་རེད།

དེ་འདྲ་ཡིན་ཙང་ཨ་ནི་གཅོད་གཏོང་ས་གཉན་ས་འགྲོ་ཡ་དེ་དུ་རེ་བ་འགྲོ་དགོས་ཡ་དེ་ལ། མི་འགྲོ་ས་བརྒྱ་ལ་གཏོང་བ་ལས་འགྲོ་ས་གཅིག་ལ་གཏོང་བ་དགའ་གསུངས་ཡོད་རེད། མི་འགྲོ་ས་བརྒྱ་ཟེར་དུས་ཤ་ཁྲག་མ་ཟ་མཁན་གི་བས། ལྷ་དང། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཚོ་ལ་ལུས་ཤ་ཁྲག་ཕུལ་བསྡད་པ་ནི་བརྒྱ་ཐམ་པ་ལ་ཕུལ་བཞག་ནས་ཤ་ཁྲག་གསོལ་གྱི་མ་རེད་ཁོང་ཚོས་ཤ་ཁྲག་མི་འགྲོ་རེད་བསྡད་ཡ།

ཉི་ཟླ་ཁོ་ར་དཔེ་ཆ་མི་ཤེས་མཁན་རང་རེད། གཅོད་པ་ཇི་ལྟར་རེད་དེ། ཁོ་ར་ཚེ་མའི་ལས་འགུལ་ཤོག་ཅིག་རེད་དེ་ཁྱོད་ཚོ་དེ་འདྲའི་ལབ་ཆགས་ག་རེ་ལབ་རེད་དེ་ལབ་དགོས་ག་རེད། ང་ཚོ་གཅོད་པ་དུར་ཁྲོད་བར་ལོ་ལོག་ཡོང་མི་ཆོག་པ་ག་རེ་བཤད་ཤེས་བ་སུ་མི་རྒྱབ་ནས་ཡ། དེ་འདྲའི་རེད་ད་དུ་སུ་ད་ག་ཚོད་རེད་ཡ། ད་གང་ཡིན་ན་དེ་འདྲ་ཡིན་དུས་གཅོད་ཟེར་མཁན་དེ་བསྐྱེད་རིམ་མ་རེད་རྫོགས་རིམ་མ་རེད། བསྐྱེད་རིམ་བྱེད་ན་རང་ལྷ་ལ་བསྐྱེད་དགོས་ཨ་རང་ཐ་མལ་པ་ཡ་ཤ་ཁྲག་པའི་བཤས་ནས་སྤྲད་དགོས་རེད།

པའི་བོད་ཀྱི་རྟོག་བཟོ་རེད་ཟེར་ནས་དེ་འདྲ་ཟེར་མཁན་བྱུང་ཡོད་རེད། ད་ལྟའི་བྷ་བྷ་བྷ་ཁའི་རྒྱ་གར་གྱི་བྷ་སླེབས་པ་ཡིན་པ་འདྲ་མན་ངག་དེ་རྒྱ་གར་མཁས་པ་ཚོ་སླེབས་ཙང། ཆོས་འདི་བོད་ཀྱི་ཆོས་ཅིག་རེད། བོད་ཀྱི་ཆོས་འདི་རྒྱ་གར་ཆོས་ལས་ཀྱང་ཕན་ཐོགས་ཆེ་ཨ། དེ་བསམ་བློ་གཏོང་གཅིག་བྱས་པའི་སྐོར་དུ་ཞེ་དྲག་གི་ཕན་ཐོགས་པོ། བདག་འཛིན་དང་གཅེས་འཛིན་གཉིས་ཀ་ལ་ཕན་ཐོགས་ཆེ་བའི་ཆོས་ཟབ་པོ་གཅིག་ནི་འདུག། བོད་ཀྱི་ཆོས་དེ་ཟབ་པོ་འདུག་ཟེར་བྱ་ཅིག་བྱུང་ཡོད་རེད་སྔོན་མ། དེ་འདྲ་ཡིན་ཙང་ད་ཆོས་མེད་པ་ཆོས་ལོག་དེང་གི་མ་རེད་བ་མ་གཅིག་ལབ་སྒྲོན་སངས་རྒྱས་ཀྱིས་ལུང་བསྟན་པས་དེ་ཡོད་ཡོད་མེད་མེད་ཁོང་གི་བསྟན་པ་དེ་བས་གཞན་དང་མི་འདྲ་བ་ཡུམ་ཆེན་མོ་ཤེས་རབ་ཕར་ཕྱིན་མའི་སྤྲུལ་པ་རེད། དེ་ཡིན་ཙང་རྒྱ་གར་ལ་ཡང་མེད་པའི་ཆོས་ཅིག་ང་ཚོར་བྱེད་རྒྱུ་བྱུང་ཡོད་རེད་སྐལ་བ་བཟང་པོ་འདི་ཞེ་པོ་ཡིན་པ་རེད། ཡིན་ཀྱང་སངས་རྒྱས་བཅོམ་ལྡན་འདས་དང། རྒྱལ་བ་རྡོ་རྗེ་འཆང་དང། མཁའ་འགྲོ་སུ་ཁ་སིདྡྷི་དང་རྗེ་བཙུན་སྒྲོལ་མ་ཚོ་ཡི་དགོངས་པ་རེད་དེ། ཁོང་རང་ཚོ་སངས་རྒྱས་མེད་ན་ང་ཚོ་དེ་ཆོས་མེད་གནས་མེད་ཆོས་དེ་རེད།

སངས་རྒྱས་ཀྱི་བས་ཡི་དམ་གྱི་བཀའ་ཡིས་བསྐུལ་ནས་ཚར་མང་པོ་བསྐུལ་ནས་འགྲོ་དགོས་སོ། ཡང་ཁོང་ཐ་མ་རྡོ་རྗེ་གདན་ལ་ཕེབས་ཡེ་ནས་དེ་བར་ཅི་ལ་འཕགས་པས་སླར་ཡང་པའི་ཀོ་ཚང་འགྲོར་བཞུགས། སྒྲུབ་པ་མཛད། སྒྲུབ་པ་མཛད་ས་ལ་ད་ལྟ་འགྲོ་དགོས་དུས་བོད་དུ་ཕྱིན་འགྲོ་དོན་བྱེད་ཀྱི་ཟེར་བའི་བསྐུལ་མ་མང་པོ་གནང་ཡོད་རེད། ད་ནི་ཁོང་དགོངས་པ་རྫོགས་པའི་ཚུལ་གནང་ནས་ཁོ་རང་སྐྱེ་བ་དེ་བོད་ལ་འཁྲུངས་པ་རེད། ལབ་ཀྱི་སྒྲོན་མ་ཟེར་དགོས་ཡ་ལབ་ཟེར་ལ་འཁྲུངས་པ་རེད། འཁྲུངས་པ་དེ་ལ་ལབ་ཟེར་མིང་བཏགས་དགོས་རེད། དེ་ཚོ་ལབ་སྐྱབས་མགོན་ཟེར་ཡ་ཅིག་འདུག་ག་དེང་སང་འོ་དེ་ལབ་ཟེར་ཡ་དེ་རེད་ཁོ་རང་ལབ་ཀྱི་སྒྲོན་མ་ཟེར་ལབ་རེད་འཁྲུངས་ས་འཁྲུངས་པ་རེད་སྒྲོན་མ་ཁོ་རང་གི་མཚན་རེད་ད་ཁོང་དེ་འདི་མ་ཕེབས་ནས་ལབ་སྒྲོན་ཁོ་རང་གི་སྲས་ལ་འདུས་སྒྲོན་མ་ཟེར་མཁན་ཅིག་ཡོད་རེད་ལ་འདུས་སྒྲོན་མ་ཟེར་དེ་ལ་འགག་ལ་འཁྲུངས་པ་རེད་ཐོད་སྨྱོན་བསམ་གྲུབ་ཟེར་མཁན་ཅིག་ཡོད་རེད་དེ་མ་བོད་དུ་མ་ཕེབས་ནས་འཁྲུངས་པ་ཡིན་མོ་འདྲ་ད་གངྒ་ལུ་གྲུ་ཐོག་རེད་ད་དེ་འདི་མ་གཅོད་པ་བྱེད་ཀྱི་ནི་ཁོང་གི་སློབ་མ་དེ་ལ་ཁོ། སྙེ་མོ་ནང་དུ་བཞུགས་པ་ནང་གདན་ས་ལྟ་བུ་རེད། ཁུ་ཡི་དགོན་པ་ཟེར་མཁན་དེ་ཡི་བདག་པོ་རེད་ཁུ་སྒོམ་ཆོས་སེང་ཟེར་མཁན་དེ་ཁོང་གི་སློབ་མ་རེད། ཨང་དེ་ནི་བས། ཁོང་ནི་བས་ཅིག། གྲུབ་ཆེན་རང་རེད་ལ་རེད་དེ། བས་མཛངས་མཛངས་ནི་བས་ཅིག། ཨང། སྤང་གོ་ལའི་ལོའི་ཟེར་བ་གཙོ་སྣང་ཡང་མ་ནི་མི་ངན་བས་ཅིག། རྣལ་འབྱོར་ཆ་ལུགས་མ་ངེས་པའི་སྤྱོད་པ་རུ་པ་ཅིག་སྐྱོང་ནས། བས། སྤྱོད་པ་མ་ངེས་པ་སྣ་ཚོགས་ཀྱི་སྐོར་དུ་འགྲོ་དོན་མཛད་ནས། མཐོང་ཐོས་དྲན་རེག་ཐམས་ཚང་མ་བས། མཇལ་མྱོང་བ་ཚོ་ཡི་དོན་དག་ཡོད་རེད་དྲན་པ་ཙམ་གྱིས་དོན་ཡོད་རེད། འོ་དེ་འགྲིག་པའི་འགྲོ་དོན་དཔག་ཏུ་མེད་པ་མཛད་ཡོད་རེད་ཁོང་གི་སློབ་མ་མང་པོ་ཡོད་རེད་སློབ་མ་དེ་ཚོས་བཀའ་འདྲི་ཞུ་ཨ་ནི་ཆོས་ཀྱི་ཐོག་ལ་དང། གཅོད་ཀྱི་བསྟན་པ་དེ་ལ་རེད་བསྟན་པ་དེ་ལ་བསྟན་པའི་གཅོད་ཀྱི་གདམས་ངག་འདི་ལ་དོགས་པ་འདྲ་ཡོད་མཁན་ཚོ་ལ་ད་གདམས་ངག་ཞུ་གི་ཞུ་གི་བྱས་ཅི་བྱེད་ཀྱི་ཞོར་རེད་ཟེར་དེ་ལ་བཀའ་ལན་ཞིག་གནང་ཅི་ཞུ་ལན་ཤ་སྟག་གནང་ནས་ཞུ་ཡག་གི་ལན་རེད་ང་རང་ཚོ་དཔེ་ཆ་ནང་བཞིན་ལྟ་བདེ་པོ་རང་ཡོད་མ་རེད་དེ་ཅི་བྱེད་ཀྱི་ཞུ་མོ་བཙལ་བ་གདམས་ངག་ཞུ་མོ་ཚོ་ཞུ་བའི་ལན་ཤ་སྟག་གསུངས་ནས་པོ་ཏི་ཧ་ལམ་པོ་ཏི་བཅུ་ཡོད་རེད། ཁོང་གི་རྣམ་ཐར། དེ་འདྲ་བཤད་ནས་ནི་བསྟན་པ་སྤེལ་ནས་ཁོང་གི་གདན་ས་དེ་ཟངས་རི་མཁར་དམར་རེད། ཟངས་རི་མཁར་དམར་མར་བོད་ལ་ཡོད་རེད་ཁོ་རང་གྲོངས་ས་དེ་སྟོད་ལ་རེད། ཟངས་རི་མཁར་དམར། ཟངས་རི་མཁར་དམར་ལ་བཞུགས་ནས་ནི་གཅོད་ཀྱི་བསྟན་པ་དེ་སྤེལ་གཅོད་ཀྱི་དམ་པའི་ཆོས་དེ་རྒྱས་པར་མཛད་ནས། དེང་སང་ང་ཚོ་རྟ་འཐེན་ཡག་ལ་རྟ་ལས་སླ་པོ་ཞིག་གི་ཁ་སེང། པགས་པ་དུམ་བུར་གཏུབས་པ་གསེར་དངུལ་དང་བསྲེས་ལྟར་འདུ་རུ་འདུ་རུ་ཅི་ཡོང་རེད། དེ་བཤེས་གཉེན་ཚུལ་བཞིན་བསྟེན་པར་བྱིན་གྱིས་རློབས་དལ་འབྱོར་སྙིང་པོ་ལེན་པར་བྱིན་གྱིས་རློབས་ཟེར་དེ་ལ་རྟ་རིང་གཅིག་དང་རྟ་ཐུང་སྦྱོར་རྟ་ཐུང་དེ་དེ་རྒྱབ་པ་རེད། དལ་ཞིང་དགོས་པའི་རྟ་ལ་དེ་རྒྱབ་པ་རེད། དེ་མ་གཅིག་ལ་རུས་ཞོ་གས་སྐུ་བཅིངས་བསྐྱེད་པའི་མགོ་དུད། ཁོ་རང་རིང་ཤག་ནང་སྐེ་རགས་བཅིངས་པའི་སྐོར་སྐེ་རགས་འདུག་ཟེར་ཡ་བཅིངས་པ་དང་དེའི་འོག་ནས་མ་དགོས་ཀྱི་ཕེར་འགྲོ་ནི།

ཁྱོད་རང་ཚོ་ཕར་ཚུར་བལྟས། ཡེ་ཤུ་ལྷ་ཁང་ལ་དྲིལ་བུ་རྡུང་གི་འདུག། ད་པ་རི་ཞེས་ཏང་ལང་ཏང་ལང་ཏང་ལང་རྡུང་གི་འདུག། ཨོ་དེ་འདྲ་ལབ་པ། དེ་མ་རྡུང་ཇི་ལྟ་ཨེ་ནི་ངས་དེ་རྡུང་མ་སོང་ན་ངས་འདི་མི་རྡུང། དེ་རྡུང་ཕྱིན་ཆད་ངས་འདི་རྡུང་གི་ཡིན་ཁོ་ཚོའི་འདི་ཆོས་ཡིན་ན་ངའི་འདི་ཆོས་ཡིན་ཟེར་བྱས་ནས། ཨོ་དེ་འདྲ་ལབ་ནས་ཨེ་ནི་བཤད་ས་མ་རག་ཁོ་བས་ད་གིན་རྡུང་འདི་ཤོར།

ཨ་ནེ། གཉན་ས་གཅོད་ཡག་གི་རེ་བ་ཡིན་ན་ཆུ་མིག་བརྒྱ་རྩ་འགྲིམ་པར་འགྲོ་ནས་རང་གི་ཉེ་འཁོར་དུ་ཕག་དེ་དེ་བ་སྐྱོན་མེད་ས་མེད་ས་དེ་འདྲ་མི་མེད་པས་དེ་འདྲ་མེད་ས་ལ་འགྲོ་ན། ད་གེ་སེ་ཡང་འདྲ་ས་ཐོག་འཇིགས་པ་ལྔ་དང་བྲལ། གཅན་གཟན་དུག་སྦྲུལ། གཡང་ས་དང་ཆུ་དང་དེ་འདྲ་གི་ཉེན་ཁ་མེད་ས་གཅིག་ལ། མི་མ་ཡིན་གདུག་རྩུབ་ཡོད་ས་འདྲ་བོ་འཇིགས་རྔམ་ཆེ་ས་འདྲ་བོ་དེ་འདྲ་ལ་འགྲོ་ན་འགྲིག་གི་རེད། དེ་འདྲའི་ལ་འགྲོ། ཨ་ནི་བྱས་ཙང་ཕར་འགྲོ་དུས་ནི་ད་འདྲེ་སླེབས་ཡོང་ནི་ང་ཞིག་ཟ་གི་རེད་ཟ་ནི་ཟ་ཆོག་སླེབས་ཡོང་ནི་བས་ཁྲག་འཐུང་ནི་ཁྲག་འཐུང་ཤ་ཟ་ནི་ཤ་ཟ་སྟེ་སྟོང་བསམ་པར་བུ་ཅན་འགྲོ་མ་གཏོགས་ཡང་ང་ཨ་རི་ཁ་ཡིན་ང་བས་སྐྱབས་འགྲོ་བྱེད་མཁན་ཡིན་ང་ལ་གནོད་གི་མ་རེད་སང་སང་བྱས་ན་ཉིན་ཉིན་བྱས་ཀྱི་དུས་རེད་དང་དུས་དེ་འདྲེ་སླེབས་ཡོང་དང་མ་སོང་ཡག་པོ་བྱས་འགྲོ་དགོས་རེད་དཀོན་མེད་རེད།